དེ་ནས་མ་བཅོམ་པ་དེ་སྲིད་དུ་གཉིད་ཡང་མ་ཁུག་པར་བྱས་ཏེ་ཟས་ཡང་མ་བཟའ་དེ་འདྲའི་ཆགས་ཀྱི་རེད། དེ་ག་རེ་ཟེར་ན་དགྲ་དེ་ཐ་མལ་པའི་དགྲ་བོ་ཆུང་ཆུང་ཅིག་མ་གཏོགས་དགྲ་བོ་ཆེན་པོ་ག་གི་མ་རེད། ཁོས་གལ་སྲིད་གནོད་བྱེད་པ་ཡིན་ན་ཚེ་འདི་ལ་ལུས་སེམས་ལ་ཕྲན་བུ་ཙམ་གྱིས་གནོད་བྱེད་མ་གཏོགས་བྱིས་པ། སྐྱེ་བ་གཏན་གྱི་འདུན་མ་ལ་སོགས་པ་དེ་ཚོ་ལ་གནོད་བྱེད་ཐུབ་ཀྱི་མ་རེད། དཔེར་ན། ཤི་ཚར་སོང་ན་སྐྱེ་བ་ཕྱི་མ་ལ་ཁོས་གནོད་བྱེད་ཐུབ་ཀྱི་མ་རེད། གནོད་བྱེད་ག་གི་མེད་པས་རང་གིས་བཟོད་པ་སྒོམ་ཐུབ་པ་ཡིན་ན་སྐྱེ་བ་ཕྱི་མ་ལ་ཁོས་ངན་སོང་དུ་མ་གཏོང་ཐུབ་ཀྱི་མ་རེད་ག་གི་བྱེད་ཐུབ་ཀྱི་མ་རེད། ད་ལྟ་ཉོན་མོངས་པའི་དགྲ་བོ་རང་གི་སྙིང་ལ་གནས་འཆའ་ནས་བདེ་བདེ་སྐྱིད་སྐྱིད་ཡིན་ན། སྐྱེ་བ་འདི་ལ་གནོད་བྱེད་ཅིག་ནས་སོ་སོ་མི་འདོད་པ་རྣམ་པ་སྣ་ཚོགས་དང་འཕྲད་བཅུག་པ་རེད་འཕྲད་བཅུག་རྒྱུ་དེ་ཉོན་མོངས་པ་གིས་བཟོས་པ་རེད་པ་ད་སོ་སོ་མི་འདོད་པ་མང་པོ་ཅིག་དང་འཕྲད་བཅུག་རྒྱུ་དེ་ཡང་དེས་བཟོས་པ་རེད་པ་ད་ཐག་གཅོད་བྱས་ནས་སྐྱེ་བ་གཏན་གྱི་འདུན་མའི་བར་དུ་བས་གནོད་བྱེད་ཅིག་ནས་ཚེ་རབས་ནས་ཚེ་རབས་བར་དུ་རང་གི་སྙིང་ལ་གནས་འཆའ་ཅིག་ནས་བསྡད་ནས་གནོད་བྱེད་ཀྱིས་དེ་ལ་ནི་སོ་སོ་རང་གིས་ཁོ་ལ་ཕར་ང་རྒྱལ་ཆེན་པོ་བྱེད་ཅིག་ནས་མ་ཐོབ་ལས་མ་བཟུང་ན་ཐབས་བྱས་ནས།

དཔེར་ན་རང་བཞིན་འཆི་བ་ཡིན་ཏེ། སེམས་བཞི་ཡིན་ན་ཁོ། དཔེར་ན་ང་ཚོ་ཕྱི་རོལ་གྱི་དགྲ་དེ་འདྲ་ཡིན་པ་ཡིན་ན་ཁོ་རང་བཞིན་གྱིས་འཆི་བ་རེད་རང་བཞིན་གྱིས་ཁོ་མི་རྟག་པ་རེད་རང་བཞིན་གྱིས་ཁོ་ཉོན་མོངས་པའི་དབང་དུ་སོང་བ་ཀྱང་ཅོ་རེད་མ་གཏོགས། ཁོ་ལ་སྟོབས་ཆེན་པོ་ག་གི་ཡོད་མ་རེད་པ་ཁོ་རང་རང་ལས་ཉོན་གྱི་དབང་གིས་རང་དབང་མེད་པ་བྱས་ནས་སོ་སོ་རང་ལ་གནོད་བྱེད་མཁན་ཡོད་མ་རེད་ཁོ་ལ་དབང་ཆ་ཁྱོན་ནས་ཡོད་མ་རེད་ལས་ཉོན་གྱི་དབང་དུ་འཆི་བ་ཅིག་དབང་དུ་སོང་བ་ཅིག་རེད།

འཛིང་པ་ཡིན་ན་འདྲ་མི་འདྲ་མི་ཤེས་འཛིང་པ་ཡིན་ན་ཕ་རོལ་པོ་ཕ་རོལ་པོའི་སྟོབས་ཤུགས་ཁོ་རང་རང་བྱེད་ཀྱི་ནི་ཁོ་ག་ཚོད་སྟོབས་ཤུགས་ཡོད་ཡོད་ཀྱི་བང་སྒྲིག་གཡུལ་ངོ་ནས་འཛིང་གི་རེད་དེ་ལྗོངས་དེ་ལྗོངས་ནས་བང་སྒྲིག་མཛད་ཀྱི་ནི་ཁོ་ཕམ་ཐུབ་པ་བྱེད་ཀྱི་རེད་ཕ་རོལ་པོ་ཕ་རོལ་པོ་ཚུར་ཕམ་ཐུབ་པ་ཀྱི་གསུང་ལུང་སྟོང་སྐུར་བ་དེ་ཡང་དེ་ནི་ནན་གྱིས་གཞོམ་པར་འདོད་པ་ཟེར་ཏེ་བཙན་ཐབས་སུ་ཕར་གཞོམ་པར་འདོད་པ།

ཧཱུྃ། དཔེར་ན། རྒྱལ་ཁབ་ཀྱི་དམག་ཡིན་ནའི་འདྲ། ཤོག་ཁ་ཡི་དམག་ཡིན་ནའི་འདྲ། སོ་སོ་རང་ལ་ནི་མཚོན་དང་མདའ་དང་དེ་ཚོ་ཅི་ལ་ཞེད་བསྡད་ཡོད་ན། དེ་ཚོ་ཕོག་མི་ཡོང་སོང་སོ་ཏམ་ཞེས་པས་ཡིན་ན་ཕ་རོལ་ཏུ་འོང་དུ་འདོད་སེམས་དར་འགྲོ་ཐུབ་ཡོད་མ་རེད་པ། མཚོན་དཀྱིལ་ལ་མར་མཆོང་ཅི་འགྲོ་དགོས་རེད་པ་ཁོ་མཚོན་དཀྱིལ་ལ་མཚོན་ག་ཚོད་འཕང་གི་འདུག་ནའི་འཕང་རུ་བཅུག་ཅི་ནའི་ཅི་བྱས་ན་ཁོ་མཚོན་འཕང་ཅི་ནའི་ཤི་གི་རེད་དེ་ཡིན་ནའི་ཤི་ནའི་ཐབས་ཟད་པ་རེད་སང་སོ་ཏམ་ཞེས་དང་ཡང་ན་ནི་མཚོན་ལས།

དོན་མཐར་འགྲོ་བའི་སྤྱོད་པ་ལ་ཉེས་པ་སྟོན་ཡང་ནི་མཚོན་ཆ་ལ་མི་ཞེད་པ་ཅིག་དགོས་ཀྱི་རེད་པ་མཚོན་ཆ་ལ་མི་ཞེད་པ་ཅིག་དང་ཤི་རྒྱུ་ལ་མི་སྐྲག་པ་བཅས་ཤི་རྒྱུ་ལ་སྐྲག་བསྡད་ཡོད་ན་ཁོ་དམག་མིའི་དྲང་ན་པིའི་པིའི་གྱིར་དམག་མིའི་དཔེར་ན་རྒྱལ་ཁབ་ཕན་ཚུན་དམག་བྱེད་པ་དེ་འདྲ་ཡིན་ན་ཤི་རྒྱུ་ལ་ཏོག་ཙམ་སྐྲག་ནས་ཕྱི་ཐིག་ཤོར་བ་ལ་སོགས་པ་དམག་བྱེད་ལས་ཕྱི་ཐིག་ཤོར་བ་བྱེད་པ་ཡིན་ན་ཁོ་དེ་གཉིས་ཀ་དུས་ཐར་པ་ཡིན་ན་རྒྱུད་མ་བསྲེས་བཞག་གོ།

འཁོར་བ་ཐོག་མ་མེད་པ་ནས་རང་ལ་གནོད་སྐྱེལ་མཁན་ཡོངས་ཀྱི་ད་གནོད་སྐྱེལ་ཡིན་ན་ནི་དགྲ་ཡིན་ན་ནི་གཙོ་བོ་གཙོ་བོ་དེ་ལས་ཐོབ་པ་དེ་ཡིས་ན། དགྲ་གི་གཙོ་བོ་དེ་ལ་ཐུག་པ་དེ་ཡིན་ན་དེ་ནི་བརྩོན་འགྲུས་མི་རྩོམ་པ་ཅིག་བྱས་ནས་བརྩོན་འགྲུས་མ་བརྩམས་པ་གྱིས་ནི་ལྷོད་ཡངས་བྱས་པ་ཡིན་ན་ད་དེ་ག་ནས་ཡོང་གི་རེད་ཡོང་ཡ་ཁྱོན་ནས་ཡོད་མ་རེད། རྟག་ཏུ་སྡུག་བསྔལ་ཀུན་གྱི་རྒྱུར་གྱུར་པ། དུས་རྟག་ཏུ་པའི་སྡུག་བསྔལ་གྱི་རྒྱུར་གྱུར་པ།

རྐྱེན་ཐོགས་རྐྱེན་གཅིག་དང་འཕྲད་ཟེར་ན་ཁོ་དགྲ་མ་ཡིན་པ་གཅིག་འགྱུར་ཡ་ཡོད་རེད་ཉོན་མོངས་པའི་དགྲ་དེ་ཡིན་ན་དགྲ་འགྱུར་ཡ་མེད་ཟེར་རང་བཞིན་དགྲ་ངེས་ཟེར་ཡིན་པ་རེད་གཞོམ་བརྩོན་བདག་ལ་དེང་ཟེར་དེ་ལྟ་བུ་ནི་རང་བཞིན་གྱི་དགྲ་ངེས་ཁྱེད་ཀྱིས་ཉོན་མོངས་པ་དེ་ཡིན་ན་རང་ལ་གནོད་ཞེ་དྲག་ཆེན་པོ་བསྐྱལ་བ་རེད་ད་ལྟ་ཡིན་ནའི་ཁོ་བཞག་བཞག་ན་ནི་རང་ལ་གནོད་སྐྱེལ་དེ་མ་གཏོགས་ཡོད་མ་རེད་དེ་ས་དེ་གཞོམ་པར་འདུན་གྱི་ཡིན་ན་དེ་གཞོམ་པར་འདུན་ནས་ཁོ་མེད་པ་བཟོ་སྙིང་འདོད་ཀྱི་འདུག་ན་བདག་ལ་དེང་སྡུག་བསྔལ་བརྒྱ་ཕྲག་རྒྱུར་གྱུར་གང་གིས་ཀྱང་ཡི་ཆད་སྒྱིད་ལུག་མི་འགྱུར་སྨོས་ཅི་དགོས། ཟེར་སྡུག་བསྔལ་བརྒྱ་ཕྲག་མང་པོ་ཅིག་མྱོང་གི་འདུག་ན་མྱོང་རུ་བཅུག་བྱས་ནས་ཁོ་ཐུབ་ཐབས་བྱས་ནས་ཁོ་ལས་རྒྱལ་བར་བྱེད་དགོས་རེད། དེ་ལྟ་བུའི་དགྲ་དེ་ཡིན་ན་ག་རེ་རེད་ཟེར་ན་ཧ་ཅང་ནས་ཡུན་རིང་པོ་ཡི་བར་དུ་རང་ལ་གནོད་བྱེད་པ་དང་གནོད་བྱེད་ཡས་དེ་ཡང་གནོད་ཆེན་པོ་ཞེ་དྲག་བྱེད་པ་དེ་ཡང་དུས་རྟག་ཏུ་བྱེད་པ། དེ་ནས་སྐྱེ་བ་ནས་ཚེ་རབས་ཀྱི་བར་དུ་བས་དགྲ་བྱེད་ཀྱི། དེ་ནས་སྡུག་བསྔལ་དེ་ཡང་སྡུག་བསྔལ་བརྒྱ་ཕྲག་མང་པོ་ཅིག་རང་ལ་སྟེར་གྱི། ད་ལྟ་ཐ་མལ་པའི་དགྲ་བོ་དེ་ཡིན་ན་སྡུག་བསྔལ་བརྒྱ་ཕྲག་མང་པོ་སྟེར་ཐུབ་ཀྱི་མ་རེད་པ། ཁོ་སྡུག་བསྔལ་ཆེ་ཙམ་ཅིག་སྟེར་ཐུབ་ཀྱི་རེད་དེ་སྡུག་བསྔལ་རེ་རེ་གཉིས་རེ་གཅིག་མ་གཏོགས། བརྒྱ་ཕྲག་མང་པོ་སྟེར་ཐུབ་ཀྱི་མ་རེད་པ། ད་ལྟ་སྡུག་བསྔལ་དེ་ཡིན་ན་སྡུག་བསྔལ་བརྒྱ་ཕྲག་མང་པོ་རེད་པ། འོ་དེའི་རྒྱུར་གྱུར་པའི་གང་གིས་ཀྱང་ཡི་ཆད་སྒྱིད་ལུག་མི་འགྱུར་ཟེར། ད་དེ་ལ་ཡི་ཆད་པ་གཅིག་དང་སྒྱིད་ལུག་གཅིག་འགྱུར་བ་མ་རེད་ཟེར། ད་ང། ཐུབ་པ་མི་འདུག་བསམ་ཚུལ་འདྲ་མིན་གྱིས་ནི། རྩོལ་བ་དོར་འགྱུར་བ་མ་རེད་ཟེར།

མིག་གཉིས་ཀ་མ་མཐོང་བ་དེ་ག་རེ་རེད་ཟེར་ན་ཁོ་དངོས་གནས་ཀྱི་ཡིན་ན་སྐྱོན་རེད་མིག་ལོང་བ་ཆགས་པ་རེད་ཁོ་རྒྱན་ལ་བརྩི་བ་རེད་བ། རྒྱན་ལ་བརྩི་བྱས་ནས་ང་དགྲ་ཐུབ་ག་འགྲོ་དུས་སྐབས་ལ་ཕ་རོལ་པོ་འཇོམས་ག་འགྲོ་དུས་སྐབས་ལ་ཡང་ནི་ཕ་རོལ་པོ་གི་ཚུར་གནོད་བྱས་བྱས་ནས་མིག་ཞ་ར་ཆགས་སུ་ས་རིམ་དང་ཡང་ན་ནི་རྐང་པ་ཆག་པ་དང་ལག་པ་ཆག་པ་དང་དེ་འདྲ་མང་པོ་མཐོང་ཡ་འདུག་བ། དེ་ཚོ་དྲངས་དེ་ག་རེ་རེད་ཟེར་ན་རྒྱན་ལ་བརྩི་བ་རེད་མ་གཏོགས་ནས་སྐྱོན་ལ་བརྩི་གི་མེད་པ་རེད་བ། ཁོ་སེམས་ཀྱི་སྒོ་ནས་ཕར་བཏགས་ནས་རྒྱན་བྱས་རེད་ཟེར་ན་ཁོ་མི་དཔའ་བོ་ཡིན་པ་དེ་ཧ་གོ་བ་རེད་མི་དཔའ་བོ་ཡིན་པ་དང་མི་བློ་ཁོག་ཆེན་པོ་ཡིན་པ་དང།

དོན་མེད་དགྲ་ཡིས་རྨ་སྲོལ། བཏོད་པ་ཡང་ཟེར། དཔེར་ན། རང་གི་ལུས་ལ་རྨ། རྨ་འདྲ་མིན་ཅིག་བཟོས་བྱས་ནས། སྐྱོན་འདྲ་མིན་ཅིག་ཆགས་པ་ཡིན་ན། དེ་ལ་ལུས་ལ་རྒྱན་དང་འདྲ་བར་སྲེལ་བྱེད་ན་ཟེར། རྒྱན་དང་འདྲ་བ་བྱས་ནས་མི་གཞན་ལ། ངོམ་ཡ་གི་དེ་འདྲ་བྱེད་དགོས། ཕོ་སོ་བཤད་ཡ།

རྒྱལ་ཁབ་ཀྱིས་མི་ཚེ་གཅིག་ལ་གསོས་བྱས་ནས་ཁོ་ལ་གཡོག་པོ་བཞག། རྒྱུ་ཅ་ལག་ག་ཚོད་འགྲོ་དགོས་བྱུང་སོང་ན་དེ་ལ་ཕངས་སེམས་མེད་པ་ཅིག་བཏང་བྱས་ནས་དཔེར་ན་ད་རེས་མ་མའི་སྟངས་ཁྲ་ཅི་ཟེར་གྱིས་དེ་འདྲ་རྐང་པ་ལག་པ་ལ་སོགས་པ་གསུམ་མེད་པ་ཡིན་ན་མའི་གཡོག་པོ་སྟངས་ཁྲ་ཅི་ཟེར་གྱིས་བཞག་བྱས་ནས་མི་ཚེ་གཅིག་རེ་ལ་ཁོ་གསོ་དགོས། ཨོ་དེ་འདྲ་ཡི་རྒྱན་དང་འདྲ་བ་ཅིག་ཆགས་དགོས་པ་ཁོ་སྐྱོན་ཤོར་བ་དེ་སྐྱོན་མ་ཆགས་བྱས་རྒྱན་དང་འདྲ་བ་ཆགས་རེད། དོན་ཆེན་བསྒྲུབ་ཕྱིར་ཡང་དག་བརྩོན་གྱུར་པ། བདག་ལ་སྡུག་བསྔལ་ཅི་ཕྱིར་གནོད་བྱེད་ཡིན། དེ་ནི་དོན་ཆེན་པོ་གང་མ་རེད། ཕ་རོལ་པོའི་དགྲ་བོ་ད་ག་རེ་ཟེར་ད་རང་བཞིན་གྱིས་འཆི་བ་ངེས་ཅན་གྱི་སེམས་ཅན་དེ་ཚོ་འཐབ་བྱས་ནི། འཐབ་ནས་དེ་ནས་རང་གི་ལུས་ལ་རྨ་བཟོས་པ་རེད། དེ་ལ་ཡང་རྒྱན་དང་འདྲ་བ་ཅིག་དེ་འདྲ་སྲེལ་བར་བྱེད་རྒྱུ་ཡོད་ན་ནི་དོན་ཆེན་པོ། དོན་ཆེན་པོ་ཐར་པ་དང་ཐམས་ཅད་མཁྱེན་པ་སྒྲུབ་པའི་ཕྱིར་དུ་ནི་དགྲ་བོ་དེ་ཐུབ་པ་རེད་བ།

ཕྱིར་ལོག་རྒྱུ་ཡོད་མ་རེད་ཟེར། བདག་ལ་སྡུག་བསྔལ་ཅི་ཕྱིར་གནོད་བྱེད་ཡིན་ཟེར་ཏེ་ལྟོས་སུ་ཡིན་པར་བདག་ལ་སྡུག་བསྔལ་ག་ཚད་ཅིག་བྱུང་བ་ཡིན་ན་ཡང་ད་གི་བདག་རྡོ་ཚོད་ཀྱིས་ཕོངས་པའི་སྡུག་བསྔལ་དེ་དོན་མེད་རེད་ཟེར། ད་ལྟ་ཐར་པ་དང་ཐམས་ཅད་མཁྱེན་པ་སྒྲུབ་ཡས་ཆེད་དུ་དགྲ་བོ་ལ་འཐབ་རྩོད་བྱེད་ཀྱི་ནི་སོ་སོ་རང་ལ་སྡུག་བསྔལ་བརྒྱ་ཕྲག་དང་སྟོང་ཕྲག་མང་པོ་ཡོང་གི་ཡོད་ན་ཡང་གནོད་བྱེད་ལ་མི་བརྩི་བར་ཀྱི་ནི་རྒྱན་དང་འདྲ་བར་བྱེད། སྡུག་བསྔལ་དེ་རྒྱན་དང་འདྲ་བར་བྱེད་བརྩི་དགོས་ཀྱི་རེད་ཟེར། ཁུར་དུ་མི་འགྲོ་བར་བྱེད་ན་རྒྱན་དང་འདྲ་བར་བྱེད་དགོས་ཀྱི་རེད་ཟེར་བདག་ལ་སྡུག་བསྔལ་ཅི་ཕྱིར་གནོད་བྱེད་ཡིན་ཟེར། ཉ་པ་གདོལ་པ་ཞིང་པ་ལ་སོགས་པ་རང་གི་འཚོ་བ་ཙམ་ཞིག་སེམས་པ་ཡང་གྲང་དང་ཚ་ལ་སོགས་པའི་གནོད་བཟོད་ན་ཟེར། ད་ཉ་པ་ཟེར་ཏེ་ཉ་སྐྱོན་ཅུང་ཟད་ཀྱིས་ནི། དེ་བྱེད་དགོས་ཀྱི་རེད། ཉ་བསད་ཀྱིས་ནི། ཉ་བསད་དེ་ཀོ་ལས་ནི་ཆུ་ནང་འགྲོ་དགོས་རེད། དེ་ཚོ་བས་ཚ་གྲང་གི་སྡུག་བསྔལ་ཁྱད་དུ་བསད་ཀྱིས་ནི་སོ་སོའི་འཚོ་བ་ཀྱི་དོན་དུ་དཀའ་ལས་ག་ཚད་རྒྱག་དགོས་ཀྱི་འདུག་ཟེར། གདོལ་པ་ཟེར་ཤན་པ་ལ་སོགས་པ་དེ་ཚོ་ཡིན་ན། ཤ་བཙོང་ཕྱུགས་བཙོང་བྱས་ནས་སྲོག་ཆགས་བསད་ནས་ཤ་བཙོང་བྱས་ནས་དེ་བྱས་དེ་ཀོ་ལེ་དཀའ་ལས་ཀ་ཟི་ཀ་ཟི་དང་ཀ་ཟི་ཁ་ཀ་རེད་སེམས་ཅན་མ་རག་ཡའི་སྡུག་བསྔལ་སེམས་ཅན་དེ་རག་ཚར་སོང་ན་ཡང་དེ་ནས་གསོ་མ་ཐུབ་པའི་སྡུག་བསྔལ་གལ་སྲིད་གསོས་པའི་དབང་དུ་བཏང་ན་ཡང་རྒྱུ་མ་སྨད་རྐུན་མ་ལ་སོགས་པ་དེ་ཚོའི་ལག་ཏུ་ཤོར་འགྲོ་བའི་སྡུག་བསྔལ།

དག་ཉིད་ཁྱད་གསོད་བྱས་འགྲོ་དགོས་ཀྱི་ཡོད་རེད། ད་ག་ནང་བཞིན་བྱས་ནས་ནི། ནག་ཚོང་བྱས་པ་དེ་འདྲ་ཡིན་ན་ད་རེས་ངེད་ནི་འཕྲལ་ལས་ཐོན་ཐོས་སྐོར་ལ་རང་གི་མི་ཚེ་གཅིག་རིང་ལ་བཙོན་ཁང་ནང་འཛུལ་དགོས་ཡ་གི་ལས་ཀ་དེ་འདྲ་ཡོད་རེད་ཡིན་ན་དེ་ཚོ་ཁྱད་གསོད་བྱས་ཀྱི་ནི། ཁྱད་གསོད་བྱས་ཀྱི་ནི་ནག་ཚོང་དེ་འདྲ་བྱས་ནས། ཅ་ལག་ཉོ་མ་ཆོག་ཡ་དེ་འདྲ་ཉོས་པ་དང་བཙོང་མ་ཆོག་ཡ་དེ་འདྲ་བཙོང་བྱས་ནས་སོ་སོ་ཁེ་བཟང་ཡོང་ཡ་གྱི་དེ་དཀའ་ལས་ད་ག་རེ་མི་འགྱུར་རྒྱག་དགོས་ཀྱི་ཡོད་རེད་བ་ཉ་པ་གདོལ་པ་ཞིང་པ་ལ་སོགས་པ་ཟེར་དེ་ཡིན་པ་རེད་དེ་ག་རེ་རེད་ཟེར་ན་རང་གི་འཚོ་བ་ཙམ་ཕྱིར་མ་གཏོགས་གཞན་མི་དགའ་གི་མ་རེད་བ།

གྲང་ཡའི་སྡུག་བསྔལ་དེ་འདྲ་མྱོང་གི་རེད་འགའ་ཞིག་འགའ་ཤས་ཚ་བའི་སྡུག་བསྔལ་དེ་འཕྲད་ཀྱི་རེད་འགའ་ཞིག་འགའ་ཤས་གཅན་གཟན་འཇིགས་པ་དེ་འཕྲད་ཀྱི་རེད་འགའ་ཞིག་འགའ་ཤས་རྐུན་མ་དང་ཇག་པ་གྱི་འཇིགས་པ་དེ་འཕྲད་ཀྱི་རེད་དེ་འདྲ་ཡོང་གི་ཡོད་གི་ལས་དེ་ཚོ་གི་གནོད་པ་ལ་ནི་བཟོད་པ་སྒོམ་གྱི